ར་བ་འོ་ན་འཕགས་པས། དེ་ནས་སྦྱོར་ལམ་པའི་རྒྱུད་ལ་སྐྱེས་བུ་བཏགས་འཛིན་རྟོག་པ་དང། འདིར་ཡང་མཐོང་སྤང་ལ་རྟོག་པ་དེ་བཤད་པ་མི་འཐད་ཅིང། ཨ་ནི་སྒོམ་སྤང་ལ་རྫས་འཛིན་རྟོག་པ་མི་འདུས་པར་འགྱུར་དགོས་ཏེ། རྟོག་པ་དང་པོ་སོ་སྐྱེ་དང་གཉིས་པ་འཕགས་པ་ཁོ་ན་ལ་ཡོད་པས་སོ་ཞེ་ན། ད་ཡོད་པས་དེ་ཡོད་པའི་ཕྱིར་ཞེ་ན། རྩོད་པ་དེ་ར་བ་ད་རྩོད་པ་དེའི་དོན་དག་དེ་ག་རེ་རེད་ཟེར་ན། ད་དེ་འདྲ་ཡིན་པ་ཡིན་ན། དེ་ནས་རྟོག་པ་གཉིས་པོ་དེ། དེ་ཁོ་ན་ཉིད་ཡིད་ལ་བྱེད་སྟངས་དང་མོས་པ་ཡིད་ལ་བྱེད་སྟངས་ཀྱི་རིམ་པས་སྐྱེ་འཕགས་སོ་སོ་ལ་རྣམ་པར་གཞག་གི་ཡོད་པ་ཡིན་ན། རེད་པ། དེ་ནས་འཕགས་པ་གྲོལ་སྡེ་ཡི་ལུགས་ལ། འཕགས་པ་གྲོལ་སྡེ་ཡི་ལུགས་ལ་རེད་པ། སྦྱོར་ལམ་གྱི་རྒྱུད་ལ་སྐྱེས་བུ་བཏགས་འཛིན་རྟོག་པ་དེ་མེད་པ་ཆགས་འགྲོ་གི་འདུག་ཕྱོགས་གཅིག་རྒྱུ་མཚན་ག་རེ་རེད་ཟེར་ན། བཏགས་འཛིན་རྟོག་པ་རྒྱུད་ལ་ལྡན་པ་ལ་དེ་ཁོ་ན་ཉིད་ཡིད་ལ་བྱེད་པའམ་དེ་ཁོ་ན་ཉིད་མངོན་སུམ་དུ་རྟོགས་པ་གཅིག་དགོས་ཀྱི་འདུག་གཅིག་དེ་གཅིག། འདིར་ཡང་མཐོང་སྤང་ལ་རྟོག་པ་དེ་བཤད་པ་མི་འཐད་ཅིང་ཟེར་ན། སྐབས་ལྔ་པའི་སྐབས་འདིར་ཡང། མཐོང་སྤང་ལ་བཏགས་འཛིན་རྟོག་པ་བཤད་པ་མི་འཐད་པར་འགྱུར་ཞིང། དེ་ནས་སྒོམ་སྤང་ལ་རྫས་འཛིན་རྟོག་པ་མི་འདུས་ར་བ་མི་འདུས་པར་འགྱུར་ཏེ། ལབ་དུས། རྫས་འཛིན་སོ་སྐྱེའི་རྟེན་ཁོ་ན་ལ་བཞག་པ་ཡིན་ན་སྒོམ་སྤང་ལ་ཡང་སྐབས་ལྔ་པའི་སྒོམ་སྤང་དེ་ལ་དེ་ནས་རྫས་འཛིན་རྟོག་པ་མི་འདུས་པར་འགྱུར་ཏེ། རྟོག་པ་དང་པོ་སོ་སྐྱེ་དང། རྫས་འཛིན་རྟོག་པ་དེ་སོ་སོའི་སྐྱེ་བོ་དང། གཉིས་པ་འཕགས་པ་ཁོ་ན་ལ་ཡོད་པས་ཞེ་ན་སོགས་ཞེས་རྩོད་པ་རྩོད། ད་འདི་ཡི་ལན་ལ་ཁ་ཅིག་དེ་ལྟར་བཤད་པ་ནི་རྫས་འཛིན་དང་བཏགས་འཛིན་ལ་ཡིན་ཞིང་རྟོག་པ་གཉིས་ནི་འཛིན་པ་དེ་གཉིས་ཡུལ་དུ་བྱེད་པའི་གི་རྟོག་པ་ཡིན་པས་དེ་ལ་དེ་ལ་མ་ཡིན་ནོ་ཞེས་ལན་འདེབས་སོ། ད་ལྟར་ཁ་ཅིག་ཅིག་གིས་དེའི་ལན་ལ་ག་རེ་བཏབ་རེད་ཟེར་ལབ་པ་ཡིན་ན། འོ་ད། སོ་སྐྱེ་དང་འཕགས་པ་ལ་དེ་ནས་རྟེན་སོ་སོར་རྣམ་པར་བཞག་པ་དེ། རྫས་འཛིན་རྟོག་པ་དང་བཏགས་འཛིན་རྟོག་པ་གཉིས་ལ་ཟེར་གྱི་ཡོད་མ་རེད། འོ་ན་ག་རེ་རེད་ཟེར་ན། རྫས་འཛིན་དང་ང་ཚོ་ནམ་རྒྱུན་རྫས་འཛིན་རྟོག་པའི་རྫས་འཛིན་ལ་དམིགས་རྫས་འཛིན་གྱི་རྫས་ཡོད་ལ་དམིགས་ཟེར་ཡ་གི་རྫས་འཛིན་གཅིག་ཡོད་པ། དེ་དང། ཨ་ནི་བཏགས་འཛིན་གཉིས་པོ་དེ། དེ་ནས་རྫས་འཛིན་སོ་སོའི་སྐྱེ་བོ་དང་བཏགས་འཛིན་འཕགས་པ་ལ་རྣམ་པར་བཞག་པ་རེད་མ་གཏོགས་ཟེར་བ། རྟོག་པ་དེ་གཉིས་ལ་དམིགས་པའི་གི་རྫས་འཛིན་རྟོག་པ་དང་བཏགས་འཛིན་རྟོག་པ་གཉིས་པོ་དེ་དེ་ནས་སྐྱེ་འཕགས་ཀྱི་རྟེན་སོ་སོ་ལ་རྣམ་པར་བཞག་པ་མ་ཡིན་ནོ་ཞེ་ན། ཟེར་ད་མ་ཡིན་ཟེར་ནས་ལན་བཏབ་པ་ར་བ་ཞེས་ལན་འདེབས་སོ། དེ་ནི་ཆེས་མི་འཐད་དེ་ཟེར་ད་དེ་ཁ་ཅིག་གི་འདོད་པ་དེ་འགྲིག་མ་རེད་གསུངས་རེད་རྗེ་རིན་པོ་ཆེ་གིས་ག་རེ་བྱས་ནས་ཟེར་ན། རྩོད་པའི་སྐབས་སུ་རྟོག་པ་དང་པོ་དང་གཉིས་པའི་རྣམ་གཞག་མ་ཁྱབ་པའོ་ཞེས་རྟོག་པ་གཉིས་ལ་བརྩིས་ཀྱིན་ཏག་ཏག་རེད་གསུང་ཨ། ར་བ། སོ་སོའི་སྐྱེ་བོ་ལ་ཆོས་ཐམས་ཅད་བདག་མེད་རྟོགས་པ་ཡོད་པ་ཡིན་ཙང་རྟོག་པ་དང་པོའི་རྣམ་གཞག་མ་ཁྱབ་པར་འགྱུར་འགྲོ་གི་འདུག་ད་ཟེར་ལབ་དུས་རྫས་འཛིན་རྟོག་པ་དེའི་རྣམ་གཞག་དེ་མ་ཁྱབ་པར་འགྱུར་འགྲོ་གི་འདུག་སོ་སྐྱེའི་འཛིན་པ་ལ་རྫས་འཛིན་རྟོག་པ་ཡིན་པས་ཁྱབ་གི་མི་འདུག་ཟེར་ནས་གཙོ་བོ་རྩོད་པ་རྩོད་ས་དེ་དེ་ནས་རྫས་འཛིན་རྟོག་པ་དང་བཏགས་འཛིན་རྟོག་པ་གཉིས་ལ་རྩོད་ཅིང། དེ་ཙམ་དུ་མ་ཟད་སྐྱེ་འཕགས་ཀྱི་རྟེན་ལ་རྣམ་པར་གཞག་པ་ཡང་དེ་ནི་རྫས་འཛིན་རྟོག་པ་དང་བཏགས་འཛིན་རྟོག་པ་ལ་བྱ་གོ་གི་ཡོད་པ་དེ་རྩ་བར་ཡང་མངོན་རྟོགས་རྒྱན་རྩ་བར། དེ་ནས་རྣམ་རྟོག་གཉིས་སྐྱེ་འཕགས་གཉིས་ལ་འདྲེས་ཟིན་པར་ཡོད་པར་བསྟན་པ་ལ་རྩོད་པ་དེ་འབྱུང་བ་དང་ཟེར་བ། སོ་སོའི་སྐྱེ་བོ་འཕགས་དབྱེ་བས་ཟེར་ལབ་བྱས་ནས་རྫས་དང་བཏགས་པའི་རྟེན་ཅན་བྱེད་ཚུལ་ལས་ཡིན་དུས་གང་ལ་དེ་ནི་རྩོད་པ་དེ་ཡོང་དགོས་ཡ་དེ་རྟོག་པ་གཉིས་པོ་དེ། རྩ་བའི་ཚིག་ཟིན་ལ་སོ་སོའི་སྐྱེ་བོ་དང་འཕགས་པའི་རྟེན་ལ་སོ་སོར་རྣམ་པར་གཞག་པ་ཡིན་ཙང་རྩོད་པ་དེ་བྱུང་བ་རེད་བ་གཅིག་གིས་ཨ་ནི་རྟོག་པ་ལ་མི་བྱེད་ན་སྐབས་སུ་ཡང་བབ་པར་མི་འགྱུར་བས་སོ་ཞེས་ལབ་དུས་ད་འདི་ལྟའི་རྟོག་པ་ལ་མ་བྱས་པ་བྱས་དེའི་དམིགས་ཡུལ་ལ་བྱེད་པ་ཡིན་ན་སྐབས་སུ་བབ་པ་དེ་དོན་དག་རྩོད་པ་གང་རྩོད་པ་དེ་ལ་ལན་མ་བརྒྱབ་པ་དང་དེ་ཙམ་དུ་མ་ཟད་སྐབས་སུ་མ་བབ་པ་ཆགས་འགྲོ་གི་འདུག་ཟེར་སྐབས་དེར་རྟོག་པ་གཉིས་ཀའི་ཡོད་ས་ལ་རྩོད་པ་གཙོ་བོར། རྟོག་པ་གཉིས་ཀའི་ཡོད་ས་དེ་ལ་དེ་ནས་རྣམ་གཞག་བྱས་ནས་མ་དེ་ལ་འབེབས་ཀྱི་ཡོད་རེད་པ། འོ་དེ་ཡིན་དུས་གང་ལ་སྐབས་སུ་མ་བབས་པ་ག་རེ་ཟེར་ཡ་སྐབས་སུ་བབས་པར་ཡང་མི་འགྱུར་བ་མི་འགྱུར་བས་སོ། ད་དེ་དེ་ཚེ་གཅིག་བྱས་རེད་པ། དེ་ནས་གཞན་ཡང། འཕགས་པས་སྒོམ་སྤང་ལ་རྫས་འཛིན་བཤད་པ་མེད་པས་སོ་ཞེས་ལབ་དུས་གང་ལ། དེ་ནས་རྫས་འཛིན་གྱི་ཐ་སྙད་མཛད་པ་ཡོད་མ་རེད་ཟེར་གོ་ཡང་དེའི་གོ་ག་རེ་ཟེར་ན་ཉ་ཊཱིཀ་གི་གསུངས་པ་ལྟར་བཀོད་པ་རེད་དེ་འདྲས་ཡོད་རེད། རྒྱན་དང་འཕགས་པའི་ལུགས་ལ། དེ་ནས་རྟོག་པ་བཞིའི་ཐ་སྙད་ཡོང་ས་དེ་གཙོ་བོ་གཉེན་པོའི་ཚོགས་སྒྲུབ་བྱེད་ཀྱི་འདུག་བ་གཉེན་པོའི་ཚོགས་སྒྲུབ་ཞེས་པ་དེ་བྱས་ནས་ཡ་གི་དེར་བཤད་ཀྱི་ཡོད་བ་ངེས་འབྱུང་སྒྲུབ་པའི་གི་སྒང་ལ་སྐབས་དང་པོ། འོ་དེའི་སྐབས་སུ་དེ་ནས་རྟོག་པ་བཞི་སོ་སོའི་ཐ་སྙད་དེ་འདི་ཡོད་རེད་བ། དངོས་པོ་ཙམ་ལ་བརྟེན་པ་དེ་གཉེན་པོའི་ཕྱོགས་ལ་བརྟེན་པ་ཟེར་འདུག་ཟེར་བྱས་ནས་རྫས་འཛིན་དང་བཏགས་འཛིན་གྱི་ཐ་སྙད་དེ་དེ་ཡོད་རེད་མ་གཏོགས། སྐབས་ལྔ་པ་ཞེས་ཡོང་དུས་སྒང་ལ། སྒོམ་སྤང་ལ་རྫས་འཛིན་གྱི་ཐ་སྙད་དེ་མཛད་མི་འདུག་ཟེར་གྱི་རེད། ཐ་སྙད་མེད་པ་ཡིན་ན་ཡང། ཨ་ནི། སྒོམ་སྤང་ལ་རྫས་འཛིན་རྟོག་པ་མེད་པའི་སྐད་ཆ་མ་རེད་སྒོམ་སྤང་ལ་རྫས་འཛིན་རྟོག་པ་ཡོད་རེད་ཟེར་བ་ད་ཐ་སྙད་ཙམ་ལ་བརྒྱབ་པ་ཡིན་ན་དེ་ནི་འཕགས་པས་སྒོམ་སྤང་ལ་རྫས་འཛིན་གྱི་རྣམ་གཞག་དེ་གསུངས་མི་འདུག་མ་གསུངས་པ་ཡིན་ན་ཡོད་ཡོད་རེད་བས་ཟེར་ན་དེ་ཡོད་རེད་ཟེར་བ་དེ་བྱས་ཙང། དེས་ན་བཏགས་འཛིན་ལ་ཡིད་བྱེད་གཉིས་ཀྱི་སྒོ་ནས་གཉིས་སུ་མཛད་པས་སོ་ཞེས་དང་རེད་བ། དེ་ནས་མཐོང་སྤང་ལ་རྟོག་པ་ཕྱི་མར་ཡོད་པར་བཤད་པ་ནི་མོས་པ་ཡིད་བྱེད་ཀྱི་དབང་དུ་བྱས་ལ། རྩ་བར་འཕགས་པ་ལ་གསུངས་པའི་དགོངས་པ་ནི་དེ་ཁོ་ན་ཉིད་ཡིད་རེད་བ་དེ་ཁོ་ན་ཉིད་ཡིད་བྱེད་ལ་དགོངས་སོ། ཏག་ཏག་ཡིན་གྱི་འདུག་ག། རེད་བ། བཏགས་འཛིན་ལ་ཡིད་བྱེད་གཉིས་ཀྱི་སྒོ་ནས་གཉིས་སུ་མཛད་པས་རེད་བ། བཏགས་འཛིན་ལ་ཡིད་བྱེད་གཉིས་ཟེར་ལབ་ན་སྤྱི་དང་བཏགས་འཛིན་དང་རྫས་འཛིན་རྟོག་པ་གཉིས་པོ་དེ་ལ་ཡིད་བྱེད་གཉིས་སུ་དེ་དེ་ཁོ་ན་ཉིད་ཡིད་ལ་བྱེད་པ་དང་མོས་པ་ཡིད་བྱེད་གཉིས་ཀྱི་དབང་དུ་བྱས་ནས་ཨ་ནི་སོ་སྐྱེ་དང་འཕགས་པ་ཟེར་ནས་རྣམ་གཞག་གི་རྟེན་སོ་སོར་མཛད་པ་དང། དེ་ནས་མཐོང་སྤང་ལ་ཡང་རྟོག་པ་ཕྱི་མ་ཡོད་པར་བཤད་པ་ནི་ཞེས་པའི་རྟོག་པ་ཕྱི་མ་དེ་བཏགས་འཛིན་རྟོག་པ་དེ་རེད། བཤད་པ་དེ་མོས་པ་ཡིད་བྱེད་ཀྱི་དབང་དུ་བྱས་ལ་ཟེར་ན་དཔེར་ན་སོ་སྐྱེའི་གནས་སྐབས་སུ་དེ་ཁོ་ན་ཉིད་མོས་པ་ཡིད་བྱེད་ཡི་ཚུལ་གྱིས་རྟོགས་ཀྱི་ཡོད་པ་ཡིན་ཙང་དེའི་དབང་དུ་བྱས་པ་རེད། རྩ་བར་འཕགས་པ་ལ་གསུངས་པའི་དགོངས་པ་དེས་ལབ་དུས་བཏགས་འཛིན་ཡི་རྟོག་པ་དེ་འཕགས་པ་ལ་ཡོད་རེད་ལབ་དེ་ཡང་དེ་ཁོ་ན་ཉིད་ཡིད་བྱེད་ཀྱི་དབང་དུ་བྱས་པ་རེད། ད་མདོར་ན་ད་ག་རེ་ཟེར་ན།

དེ་ཙམ་དུ་མ་ཟད་མཐོང་སྤང་ལ་ཡང་བཏགས་འཛིན་རྟོག་པ་ཡོད་རེད། ཡོད་ཟེར་ཏེ། ད། མཐོང་སྤང་བཏགས་འཛིན་རྟོག་པ་དེ་ག་བ་ལ་བཞག་དགོས་ཀྱི་རེད་ཟེར་ན་ཀུན་བཏགས་ཆགས་འགྲོ་གི་ཡོད་པ་ཡིན་ཙང་སོ་སོའི་སྐྱེ་བོའི་རྒྱུད་ལ་བཞག་དགོས་ཀྱི་རོ། ཡིན་པ་ཡིན་ཙང་དེ་འདྲ་བའི་གི་སོ་སོ་ཡི་སྐྱེ་བོ་དེ་དེ་ཁོ་ན་ཉིད་རེད་པ་ཡང་ན་སྟོང་པ་ཉིད་མོས་པ་ཡིད་བྱེད་ཡི་ཚུལ་གྱིས་རྟོགས་པ་མ་གཏོགས་དེ་ནས་མངོན་སུམ་དུ་རྟོགས་ཀྱི་མེད་པ་ཡིན་ཙང་དེའི་དབང་དུ་མཛད་པ་རེད། ཨོ་ཐུགས་སུ་བཅད་ནས་འགྲོ་ཡ་བྱས། དེ་ལ། དེ་ནི། སྒོམ་སྤང་ལ་ནི་རྫས་འཛིན་གྱི་ཐ་སྙད་མ་མཛད་པས་སོ་ཟེར་ན་སུས་ཟེར་དེ་འཕགས་པ་གིས་ཐ་སྙད་མཛད་མི་འདུག་ཟེར་བ་རེད་ད་ལྟའི་ད་གིན་གོང་དུ་ལབ་པ་ནང་བཞིན་བྱས་ནས་ཐ་སྙད་མཛད་མི་འདུག་ཟེར་གི་ཡོད་པ་མ་གཏོགས་སྒོམ་སྤང་ལ་རྫས་འཛིན་རྟོག་པ་མེད་ཟེར་གི་ཡོད་མ་རེད་རེད་བ་འོ་དེ་ཅིར་འགྲིག་པ་བྱེད། དེ་ནས་ཤཱནྟི་པས་ནི་འདི་གཉིས་ཡོད་ས་ངེས་པ་ཅན་དུ་བཤད་དེ་ཟེར་ན། སློབ་དཔོན་ཤཱནྟི་པས་བཏགས་འཛིན་རྟོག་པ་དང་རྫས་འཛིན་ཡི་རྟོག་པ་གཉིས་པོ་དེ་ཡོད་ས་ངེས་པ་ཅན་དུ་བཤད་ནས་དེ་ནས། བཏགས་འཛིན་འཕགས་པ་ཁོ་ནའི་རྒྱུད་ལ་ཡོད་པ་དང་རྫས་འཛིན་སོ་སྐྱེ་ཁོ་ནའི་རྒྱུད་ལ་ཡོད་རེད་ཟེར་ནས་ད་གསུངས་ཤག། ཇི་སྐད་དུ་འཛིན་པའི་རྣམ་པར་རྟོག་པ་སེམས་ཅན་རྫས་སུ་ཡོད་པ་ལ་བརྟེན་པ་ནི་སོ་སོའི་སྐྱེ་བོ་དག་གི་ཡིན་ཏེ་དེ་དག་གིས་མ་སྤངས་པའི་ཕྱིར་དང་ཟེར་ཤཱནྟི་པས་དེ་གསུངས་པ་རེད། ག་རེ་ཟེར་ན། དེ་ནས་འཛིན་པའི་རྣམ་པར་རྟོག་པ་དང་པོ་རྫས་འཛིན་རྟོག་པ་དེ་རེད་པ་སེམས་ཅན་རྫས་སུ་ཡོད་པ་ལ་བརྟེན་པ་ནི་སོ་སོའི་སྐྱེ་བོ་དག་གི་ཡིན་ཏེ་དེ་དག་གིས། དེ་འདྲ་བའི་རྟོག་པ་དེ་མ་སྤངས་པའི་ཕྱིར། དེ་ནས་དེ་ལྟ་བུའི་རྫས་འཛིན་དེ་འཕགས་པ་དག་གི་ནི་མ་ཡིན་ཏེ་དེ་དག་གིས་སྤངས་པ་ཉིད་ཀྱི་ཕྱིར་དང། ཟེར་འཕགས་པའི་རྒྱུད་ལ་རྫས་འཛིན་ཡོད་མ་རེད་རྫས་འཛིན་རྟོག་པ་ཡོད་མ་རེད་སྤངས་ཚར་བ་རེད་གསུང་གི་རེད་རེད་པ་ཤཱནྟི་པས། དེ་ནི་མཐོང་བས་སྤང་བར་བྱ་བའི་གི་སྐབས་ཡིན་པའི་ཕྱིར་ཟེར་ལབ་དེ་སུ་ཟེར་ན་རྫས་འཛིན་རྟོག་པ་དེ། རེད་པ། འཕགས་པའི་རྒྱུད་ལ་ཡོག་མ་རེད་འཕགས་པས་སྤངས་ཚར་བ་རེད་ཁོ་མཐོང་བས་སྤང་བར་བྱ་བའི་དེ་སྐབས་ཡིན་པའི་ཕྱིར་ཟེར་དེ་མཐོང་སྤང་ཡིན་པའི་ཕྱིར། ཞེས་དང། དེ་ནས་འཛིན་པའི་རྣམ་པར་རྟོག་པ་གཉིས་པ་སེམས་ཅན་བཏགས་པར་ཡོད་པ་ལ་བརྟེན་པ་ནི་འཕགས་པ་དག་གི་སྟེ། དེ་ཉན་ཐོས་དང་རང་སངས་རྒྱས་དག་གིས་མ་སྤངས་པ་ཉིད་ཀྱི་ཕྱིར་དང་ཟེར། འཕགས་པ་དག་གི་རེད་ཟེར་ཡག་གི་འཕགས་པ་དེ་ཡང་ཉན་རང་གཉིས་ལ་མར་སྦྱར། སྦྱར་བྱས་ནས་ཨེ་ནི་ཉན་རང་གཉིས་ཀྱི་རྒྱུད་ལ་ཡོད་དེ་དེ་དག་གིས་དེ་མ་སྤངས་པའི་ཕྱིར་ཟེར་ནས་རྒྱུ་མཚན་དེ་བཀོད། ཨེ་ནི་སོ་སོའི་སྐྱེ་བོ་དག་ལ་དང་པོ་ཉིད་ཡོད་པའི་ཕྱིར་རོ་ཟེར་ན་སོ་སོའི་སྐྱེ་བོ་དེ་ཚོའི་རྒྱུད་ལ་དང་པོ་རྫས་འཛིན་རྟོག་པ་ཁོ་ན་ཡོད་པའི་ཕྱིར་རོ་ཞེས་སོ། འདིས་ཀྱང་སྦྱོར་ལམ་པ་དང་རེ་བ། ད་དེ་ནས་སྒོམ་སྤང་ལ་རྟོག་པ་ཕྱི་མ་ཡོད་པར་གསུངས་པ་སྤང་དགོས་ཏེ་དེའི་རྩོད་པ་དེ་ཤཱནྟི་པ་ཁྱོད་རང་གིས་སྤང་དགོས་ཀྱི་རེད་རེ་བ། དཔེར་ན་བྱང་སེམས་སྦྱོར་ལམ་པའི་རྒྱུད་ལ་བཏགས་འཛིན་རྟོག་པ་ཡོད་པ་དང་བྱང་སེམས་སྦྱོར་ལམ་པའི་རྒྱུད་ལ་བཏགས་འཛིན་རྟོག་པ་ཡོད་པ་དང། ཇོ་ནང་གི་ཐིག་ཆེན་ཇོ་ནང་གི་སྤང་བྱར་གཏོགས་པ་བཞི་བཞག་འདི་སྟངས་འཛིན་ཐོགས་པ་ཞག་གོ་གོ་རོ་བ་འོ་དེ། ཁྱོད་རང་བྱས་ན་མིའི་གོ་གོ་རོ་བ་འཕགས་པ་ཁོ་ནའི་ཆོས་ལ་ཡོད་དེ་ཙམ་དུ་མ་ཟད་ཉན་རང་འཕགས་པའི་ཆོས་ལ་ཡོད་ལབ་བྱ་དུས་གང་ལ། ཤེས་འདེབས་པ་འདིས་ཀྱང་ཇོ་ནང་པའི་ཡི་གེ་ལ་སྟངས་འཛིན་རྟོགས་པ་ཡོད་ཕེ་ཁེ་རྩོད་པ་དེ་སྤང་གོ་གོ་ཐུག་ལ་གོང་སྤོང་ལ་ཡང་རྟོགས་པ་ཕྱི་མ་ཡོད་པར་གསུངས་པ་སྤང་དགོས་ཏེ་ཟེར་དུས་ཐིག་ཆེན་གྱི་གོང་སྤོང་ལ། ཐེག་དམན་ལ་ད་ཡོད་ཟེར་གྱི་རེད་བ། ཐེག་ཆེན་གྱི་སྒོམ་སྤང་ལ་རྟོག་པ་ཕྱི་མ་ཡོད་པར་སྤང་དགོས་ཏེ་ག་རེ་རེད་ཟེར་ན། བཏགས་འཛིན་རྟོག་པ་དེ་ཉན་ཐོས་དང་རང་སངས་རྒྱས་དག་གི་རྒྱུད་ལ་ཡོད་རེད་དེ་དག་གིས་མ་སྤངས་པའི་ཕྱིར་ཟེར་ནས་ཁྱོད་རང་དེ་ལབ་སོང་ཟེར་རེད་བ། འདི་ནས་རྟོག་པ་གཉིས་པ་ཉན་རང་ཉིད་དང། སྔ་མ། རེད་བ། ཁོ་ན་སོ་སྐྱེ་ལ་ཡོད་པར་འདོད་པས་སོ་རྟོག་པ་གཉིས་པ་བཏགས་འཛིན་རྟོག་པ་དེ་ཉན་རང་གི་རྒྱུད་ལ་ཡོད་པ་དང་རྟོག་པ་དང་པོ་རྫས་འཛིན་རྟོག་པ་དེ་སོ་སྐྱེ་ཁོ་ན་ལ་ཡོད་པ་དེ་ཤཱནྟི་པ་ཁྱོད་རང་གིས་འདོད་པས་སོ་བྱས་ནས། འདི་ཡི་ད་ཁོ་ཤཱནྟི་པའི་འདོད་པ་བཀག་ཡ་དེ་རེད་ར་བ། འོ་དེ་འདྲ་བྱས་ནས་ལབ་ཀྱི་འདུག་བ་ད་ཤཱནྟི་པ་ཁོ་རང་ངོས་ནས། འདི་ཏོག་ཙི་དཀའ་ལས་ཁག་པོ་ཆགས་ཀྱི་རེད་བ་ག་རེ་རེད་ཟེར་ན་མངོན་རྟོགས་རྒྱན་དེ་ཁས་ལེན་དགོས་རེད་རྩ་བའི་ནང་ལོགས་ལ་མཐོང་སྤང་རྟོག་པ་བཞི་པོ་དང་སྒོམ་སྤང་རྟོག་པ་བཞི་པོ་མཐོང་སྤང་རྟོག་པ་བཞི་ཡོང་དུས་སྒང་ལ་ཨ་ནི་བཞི་ཡི་རྣམ་གཞག་དེ་ཡོད་ར་བ་ད་བཞི་ཡི་རྣམ་གཞག་ཡོད་པ་ཙམ་དུ་མ་ཟད་རྩ་བ་ཁོ་རང་ནང་ལོགས་ལ་ཡང། རྫས་དང་བཏགས་པའི་རྟེན་ཅན་གྱིས་ཟེར་ལབ་དུས་སྒང་ལ་སོ་སོའི་སྐྱེ་བོ་འཕགས་དབྱེ་བས་ཟེར་ལབ་ར་བ་འོ་དེ་བྱས་ནས། སོ་སོའི་སྐྱེ་བོའི་རྒྱུད་ལ་རྫས་འཛིན་རྟོག་པ་དང་བཏགས་འཛིན་རྟོག་པ་མེད་པ་ཡིན་ན། ཐེག་པ་ཆེན་པོ་རེད་ད་ཡང་ཐེག་པ་ཆེན་པོ་ཐེག་ཆེན་གྱི་དེ་ནས་མཐོང་སྤང་ལ་རྟོག་པ་བཞི་ཀ་མེད་པ་ཡིན་ན། དེ་ནས་འདིའི་སྐབས་ཀྱི་རྩ་བ་ཁོ་རང་ཐེག་ཆེན་གྱི་མཐོང་སྤང་ངོས་འཛིན་བྱེད་ཀྱི་ཡོད་རེད་བ་བྱེད་ཀྱི་ཡོད་དུས་སྒང་ལ་དེའི་སྐབས་སུ་གཟུང་རྟོག་གཉིས་དང་འཛིན་རྟོག་གཉིས་བྱས་ནས་རྟོག་པ་བཞི་ཀ་བརྒྱབ་ཡོང་གི་འདུག་བ། མར་ཕྱེ་བ་བརྒྱབ་ཡོང་དུས་དགུ་བཞི་སོ་དྲུག་སྟེ། ཨ་ནི་ཐེག་པ་ཆེན་པོ། སྤང་བྱ་རེད་ད་ཐེག་པ་ཆེན་པོའི་དཔེ་ན་མཐོང་ལམ་གྱི་སྤང་བྱ་རེད་གཞོམ་བྱ་རེད་ཟེར་ནས་མང་པོ་གསུང་གི་འདུག་ཨོ་འོ་འདི་ཚོ་འདི་ཚོ་འགལ་འགྲོ་ཡ་བཟོ་འདྲ་ཅིག་ཡོད་རེད་ར་བ། ཨོ་དེ་རེད་ད་དེ་ཡི་ཤཱནྟི་པའི་འདོད་པ་དེ་བཀག་ཡ་བྱེད་ར་བ། ད་དེ་ནས་གསུམ་པ་ལན་ལ་རྩོད་པ་སྤང་བ་ད་ལན་ལ་རྩོད་པ་སྤང་བ་ཟེར་ལབ་དུས་གལ་ཏེ་འདིར་འཛིན་རྟོག་སེམས་ཅན་དུ་རྟོག་པར་བཤད་པ་འདི་གང་ཟག་དང་ཆོས་གཉིས་སུ་ཕྱེ་བའི་གང་ཟག་ཡིན་ནམ་ཟེར་ལབ་དུས་ད་འཛིན་རྟོག་ལ། སེམས་ཅན་དུ་རྟོག་པ་ཟེར་ལབ་དུས་སེམས་ཅན་དུ་རྟོག་པ་ཟེར་ན་ཞེན་པ་ཟེར་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པར་འཛིན་གྱི་རེད་ལབ་དེ་ཅིག་ཡོད་རེད་བ། དེ་ཡིན་པ་ཡིན་ན་ད་སྤྱིར་ཡོང་ནས་འཛིན་རྟོག་སེམས་ཅན་དུ་རྟོག་པར་བཤད་པ་འདི། གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་གྲུབ་པར་འཛིན་ཟེར་གྱི་ཡོད་རེད་བས་ཡང་ན་ཕུང་སོགས་ཀྱི་ཆོས་དེ་ཚོ་བདེན་པར་གྲུབ་པར་འཛིན་ཟེར་གྱི་ཡོད་རེད་ཟེར་གྱི་རེད་བ། གང་ཟག་དང་ཆོས་གཉིས་སུ་ཕྱེ་བའི་གི་གང་ཟག་ཡིན་ནམ། འོན་ཏེ་གང་ཟག་ཏུ་བཏགས་པའི་གི་གཞི་ཟེར་ན་གདགས་གཞི་ཕུང་པོ། སེམས་རྒྱུད་ཀྱིས་ཟིན་པའི་གི་ཆོས་ཙམ་ལ་འདོད། ད་གདགས་གཞི་ཕུང་པོ་རྒྱུད་ཀྱིས་བསྡུས་པའི་གི་ཆོས་ཙམ་ལ་འདོད། ད་དང་པོ་ལྟར་ན། རེད་བ། གང་ཟག་དང། རེད་བ། ཆོས་གཉིས་སུ་ཕྱེ་བའི་གི་གང་ཟག་ཡིན་པ་དེ་འདོད་ལབ་པ་ཡིན་ན། དེ་ནས་ཡུལ་ཅན་གྱི་རྟོག་པ་དེ། རེད་བ། ཉོན་མོངས་པའི་གི་སྒྲིབ་པར་འགྱུར་ལ་ཟེར་ལབ་ན། གང་ཟག་ལ་དམིགས་པ་རེད། གང་ཟག་དུ་འཛིན་པ་རེད་ཟེར་ལབ་ན། གོ་ཡོང་དུས་སྒང་ལ་ཁ་ཐུག་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་གྲུབ་པར་འཛིན་པ་དེ་ལ་གོ་བ། དང་རབ་རྣམས་ཀྱིས་དེར། བདག་འཛིན་གཉིས་ཡིན་ཟེར་དུས་གང་ཟག་ཏུ་འཛིན་པ་དང་ཆོས་སུ་འཛིན་པ་ཟེར་ལབ་དགོས་ཀྱི་རེད་བ། ཅི་སྟེ། གང་ཟག་གིས། རེ་བ་གང་ཟག་ཏུ་འཛིན་པ་ཡིན་པ་ཡིན་ན། རྟོག་པ་དེ་ཉོན་མོངས་པའི་གི་སྒྲིབ་པར་འགྱུར་ལ། ཉོན་སྒྲིབ་ཆགས་འགྲོ་གི་འདུག། ཉོན་སྒྲིབ་ཡིན་པར་འདོད་ཟེར་ལབ་ན། དེ་འདོད་ན། ཉན་རང་གིས་ཀྱང་དེ་ལྟར་སྤོང་དགོས་ན། ཉོན་སྒྲིབ་ཡིན་ན་ཉན་རང་གིས་ཀྱང་རྫས་འཛིན་རྟོག་པ་སྤོང་དགོས་ཀྱི་རེད་བ། རེ་བ། ག་རེ་རེད་ཟེར་ལབ་ན། ཉོན་སྒྲིབ་ཐམས་ཅད་ཉན་རང་དགྲ་བཅོམ་པས་སྤངས་དགོས་རེད་བ། དགོས་ན། དེ་ཡང་མི་འཐད་དེ། རྫས་འཛིན་རྟོག་པ་དེ་ཉན་རང་དགྲ་བཅོམ་པས་སྤངས་པ་མི་འཐད་དེ། འདི་དག་བྱང་སེམས་རྣམས་ཀྱི་ཐུན་མོང་མིན་པའི་གི་སྤང་བྱར་མི་འགྱུར་བ་དང་ཟེར་ན་རྟོག་པ་བཞི་པོ་འདི་དག་ནི་བྱང་ཆུབ་སེམས་དཔའི་ཐུན་མོང་མ་ཡིན་པའི་གི་སྤང་བྱ་མ་ཡིན་པར་འགྱུར་བ་དང་མི་འགྱུར་བ་དང་ཟེར་ལབ་ན་མ་ཡིན་པར་འགྱུར་བ་དང་གཅིག་པ་རེ་བ། དེ་ནས་འདི་གཉིས་སྤངས་ན་གཟུང་རྟོག་གཉིས་ཀྱང་སྤང་ནུས་པས་ཟེར་ལབ་དུས། དེ་ནས་བཏགས་འཛིན་རྟོག་པ་དང་རྫས་འཛིན་རྟོག་པ་གཉིས་པོ་དེ་ཉན་རང་དགྲ་བཅོམ་པས་སྤངས་པ་ཡིན་ན་ཨ་ནི་གཟུང་རྟོག་གཉིས་ཀྱང་སྤང་ནུས་པས་ག་རེ་བྱས་ནས་ཡིན་ཟེར་ལབ་ན་རྟོག་པའི་རིམ་པ་དེ་ལྟར་བཤད་པ་དེ་སྤང་དཀའ་སླའི་དབང་གིས་བྱས་པ་རེད། བྱས་ན་སྤང་དཀའ་སླའི་དབང་གིས་བྱེད་ཀྱི་ཡོད་པ་ཡིན་ན་གཟུང་རྟོག་གཉིས་པོ་དེ་སྤང་སླ་བ་དང་འཛིན་རྟོག་སྤང་དཀའ་གི་ཡོད་པ་ཡིན་ཙང་གཟུང་རྟོག་དང་པོར་བཤད་ནས་འཛིན་རྟོག་དེའི་རྗེས་སུ་བཤད་པ་རེད། རིམ་པ་འདི་ལྟར་འོང་བ་ནི་སྤང་དཀའ་སླའི་གནད་ཀྱིས་སོ། གསུངས་པ་རེད་བ་རྣམ་བཤད་ཀྱི་སྐབས་སུ་རེད་བ་འོ་དེ་ཀྱི། ད། ཨ་ནི། དཔེར་ན་རྫས་འཛིན་རྟོག་པ་སྤངས་སོང་ན་བཏགས་འཛིན་ཡང་སྤངས་འགྲོ་གི་རེད་ཟེར་དགོས་རེད་བ། ད་དེ་ཡིན་པ་ཡིན་ན་འཛིན་རྟོག་གཉིས་ཀ་ཉན་རང་གིས་སྤངས་ཟེར་ལབ་པ་ཡིན་ན། འཛིན་རྟོག་གཉིས་ཀ་ཉན་རང་ཉན་རང་གིས་སྤངས་ནུས་ཟེར་དགོས་ཀྱི་འདུག་ནུས་པ་ཡིན་ན། དེ་ནི་གཟུང་འཛིན་གྱི་རྟོག་པ་ཡང་གང་ག་ཉན་རང་གིས་སྤངས་ཟེར་དགོས་ཀྱི་རེད་དེ་ཡིན་པ་ཡིན་ན་གཟུང་འཛིན་གྱི་རྟོག་པ་བཞི་ཀ་སྤངས་པའི་གི་ཉན་རང་གིས་སྤངས་པར་ཐལ་ལོ། སྤངས་ན་ཧ་ཅང།